ཉིད། དེ་ཡང་སྐྱེས་བུ་ཆུང་ངུའི་ལམ་ཙམ་དུ་ཁྲིད་ནུས་པ་ཞིག་བསྟེན་པ་བས། ལམ་ཡོངས་རྫོགས་སྟོན་ནུས་པ་ཞིག་བསྟེན་ན། ཕྱི་མ། འདི་ནི་ཆེས་མྱུར་ཏེ། ལམ་ཡོངས་རྫོགས་སྟོན་ནུས་པའི་བླ་མ་ཞིག་དང་སློབ་མ་དཀའ་སྤྱད་ནུས་པའི་སྣོད་ལྡན་ཞིག་མཉམ་དུ་འཕྲད་ན། འོ་ད་དེ་ནི་སངས་རྒྱས་ལག་པས་བཟོས་པ་ལྟར་དཀའ་ཚེགས་མེད་པར་འབྱུང་བར་གསུངས་སོ། འོ་དེ་རེད། དཔེར་ན་ལམ་ཡོངས་རྫོགས་སྟོན་ནུས་མཁན་གྱི་མར་པ་ལོ་ཙཱ་བ་དང། འོ་ད་སློབ་མ་དཀའ་སྤྱད་ནུས་མཁན་གྱི་རྗེ་བཙུན་མི་ལ་རས་པ་འདྲ་པོ་ཅིག་འཛོམ་ན། འོ་ད་སྐུ་ཚེ་དེ་ལ་ཟུང་འཇུག་གི་གོ་འཕང་སངས་རྒྱས་ལག་པས་བཟོས་པ་ལྟ་བུ། འོ་དེ་རེད་ད་སངས་རྒྱས་ལག་པས་བཟོས་པ་ལྟར་དཀའ་ཚེགས་མེད་པར་བྱུང་བ་ཡིན་གསུངས། ཕ་དམ་པས་ཀྱང་བླ་མས་བསྐྱལ་ན་གང་འདོད་གནས་སུ་སླེབས། རྐང་གླར་མོས་གུས་ཕུལ་ཅིག་དིང་རི་བ། བླ་མས་བསྐྱལ་ན་གང་འདོད་གནས་སུ་སླེབས་འོ་དེར་བྱས་སོང། ཀླུ་སྒྲུབ་ཀྱི་མགོན་པོ་ཀླུ་སྒྲུབ་ཀྱིས་རི་དབང་རྩེ་ནས་གང་ཞིག་ལྷུང་གྱུར་ན་ལྟུང་བར་མི་འགྱུར་སྙམ་ནས་ལྟུང་བར་འགྱུར་ཟེར། དཔེར་ན་རིའི་དབང་པོ་རི་མཐོན་པོ་གཅིག་སྒང་ནས་མར་ཟགས་སོང་ན་སོ་སོ་དང་མི་འགལ་བར་དུ། རི་བ་དང་ལྟུང་བར་མི་འགྱུར་སྙམ་ནས་ལྟུང་བར་འགྱུར་ཟེར་མི་འགལ་བར་དུ། མི་འགལ་རོམ་དེ་ཆུ་ཡིན་ན་ས་ཡིན་ན་དེ་བར་དུ། བར་མཚམས་ལ་ནི་འགག་ཡ་ཡོད་མ་རེད་པ་ཡིན་ནི་མར་གཅིག་ཟགས་ཚར་སོང་ན། གོང་འདིར། ལྟུང་བར་མི་འགྱུར་སྙམ་ཡང་ལྟུང་བར་འགྱུར། བླ་མའི་དྲིན་གྱིས་ཕན་པའི་ལུང་ཐོབ་ན་གྲོལ་བར་མི་འགྱུར་སྙམ་ཡང་གྲོལ་བར་འགྱུར། ཞེས་གསུངས་པ་ལྟར། རི་བོ་མཐོན་པོའི་རྩེ་ནས་མར་ལྷུང་བ་ན་སླར་ལོག་སྙམ་ཡང་ལྡོག་པར་མི་ནུས་པ་བཞིན། བླ་མ་བསྟེན་ཚུལ་ཇི་བཞིན་བྱུང་ནས་དེས་དྲངས་པ་ན་འཁོར་བ་ལས་མི་གྲོལ་སྙམ་ཡང་གྲོལ་བར་འགྱུར། འཁོར་བ་ལས་གྲོལ་སྙིང་བྲོ་གི་མི་འདུག་ན་ཡང་འཁོར་བ་ལས་གྲོལ་འགྲོ་གི་ཡོད། བླ་མས་བི་གའི་དྲངས་བཞག་ན། དེ་ལ་མ་བརྟེན་ན་ས་ལམ་ཅུང་ཟད་ཙམ་ཡང་བགྲོད་པར་མི་ནུས་གསུངས། བླ་མ་མ་བསྟེན་ན་ས་དང་ལམ་སྦད་དེ་གཅིག་བགྲོད་ཐུབ་ཡ་ཡོད་མ་རེད། དེ་ལ་མ་བརྟེན་ན་ལམ་ཅུང་ཟད་ཙམ་ཡང་ས་ལམ་ཅུང་ཟད་ཙམ་ཡང་བགྲོད་པར་མི་ནུས་གསུངས་ཟེར། ད་གཉིས་པ་བླ་མ་མཆོད་ཅིང་བསྙེན་བཀུར་བས་ཀྱང་སངས་རྒྱས་ཀྱི་གོ་ད་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་དེ་བླ་མའི་གདམས་ངག་བརྟེན་ནས་ཉམས་སུ་བླངས་པས་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་ཡ་དེ་གསུངས་ཚར་རེད། ད་ད་ལྟ་ཡང་ཉེ་རུ་འགྲོ་ཡ་དེ་ལ

ཨ་ནི་ཚུར་འདུས་ཀའི་སྐུ་གཉིས་ཐོབ། གཟུགས་སྐུ་དང་ཆོས་སྐུ་འོ་ད་དེ་ཐོབ་འགྱུར་བ་དང། དེ་ཡིན་ཙང་དེ་ནི། སངས་རྒྱས་སུ་བགྲོད་པ་ལ་ཚོགས་དཔག་ཏུ་མེད་པ་ཞིག་བསགས་དགོས་ལ། དེ་འདྲ་བའི་དེ་ནི་ཚོགས་རྒྱ་ཆེན་པོ་བདེ་བླག་ཏུ་འདུམ་པ་ནི་བླ་མ་མཆོད་པ་ཉིད་ལས་ལྷག་པ་མེད།

མཆོད་པ་ཕུལ་ན་བསོད་ནམས་ཆེ་ཐང་དུ་དཔག་ཏུ་མེད་པ་ཡོང་གི་རེད་བ་ད་སངས་རྒྱས་དང་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚང་མ་ལ་མཆོད་པ་ཕུལ་ན་ཡིན་ན་ཡང། དེ་ལས་ཀྱང་དེ་ཚོ་ཕྱོགས་གཅིག་བཞག། རྒྱལ་བ་སྲས་དང་བཅས་པ་ལ་མཆོད་པ་ཕུལ་བ་དེ་ཕྱོགས་གཅིག་ལ་བཞག། ཨ་ནི་བླ་མའི། སློབ་དཔོན་གྱི་རེད་བ་ད་བླ་མའི་བ་སྤུའི་ཁུང་བུ་གཅིག་ལ་མཆོད་པ་ཕུལ་ན། དེ་བསོད་ནམས་ཆེ་བ་ཡོད་རེད། ཨོ་དེ་རེད། སློབ་དཔོན། སློབ་དཔོན་དེ་ནི་བ་སྤུའི་ཁུང་གཅིག་མཆོག་དེ་ཕྱིར་སློབ་དཔོན་མཆོད་བྱེད་པ་སངས་རྒྱས་བྱང་ཆུབ་སེམས་དཔས་གཟིགས། སློབ་དཔོན་ལ་མཆོད་ན་སངས་རྒྱས་བྱང་ཆུབ་སེམས་དཔའ་ཚང་མ་ལོག་ལ་མཆོད་པ། མཆོད་པ་ཞིག་རེད། ཨོ་དེ་རེད། ཞེས་པ་ལྟར་རྒྱུད་དང་བསྟན་བཅོས་མང་པོར་གསུང། དེ་ནས། མང་པོར་ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་ལ་མཆོད་པ་ཕུལ་བ་ལས། བླ་མའི་སྐུའི་བ་སྤུའི་ཁུང་བུ་གཅིག་མཆོད་པ་ཕན་ཡོན་ལྷག་པར་གསུངས་ཤིང་ཟེར། རྗེ་ས་སྐྱ་པཎྜི་ཏ་རེད་རྗེ་ས་པཎ་གྱིས། བསྐལ་པ་སྟོང་དུ་ཕ་རོལ་ཕྱིན་པའི་ཚུལ། མགོ་དང་རྐང་ལག་བདོག་པ་གཏོང་བའི་ཚོགས། བླ་མའི་ལམ་འདི་སྐད་ཅིག་གཅིག་ལ་འདུས། ཨོ་དེ་རེད། བསྐལ་པ་སྟོང་ལ་ཕ་གི། སྦྱིན་པ་བཏང་ནས་སྟོང་ཕྲག་གི་རིང་ག་ལ་བས་སོ་སོའི་མགོ་དང་རྐང་པ་དང། ཨོ་དང་དེ་ནི་རྐང་ལག། ཨོ་དང་དེ་ནི་བདོག་པ་ཟེར་ན་དངོས་པོའི་རྫས་རེད་པ་ད། ཨོ་དང་དེ་ཚོ་གང་ག་ཕར་བཏང་ན་དགེ་བ་ཅི་དང། དཔག་ཏུ་མེད་པ་བསགས་ཀྱི་རེད་བ། ཡིན་ན་ཡང་ཨོ་ད་དེ་ཚོ་གང་ག་ལོག། བླ་མའི་ལམ་འདིས་བླ་མ་ལ་མཆོད་པ་ཕུལ་བ་ཡིན་ན་རེད། གང་བྱས་པས་འདིའི། སྐད་ཅིག་གཅིག་ལ་འདུ་ཐུབ་ཡ་གཅིག་དེའི་བསོད་ནམས་དེ་སྐད་ཅིག་གཅིག་ལ་བསགས་ཐུབ་ཡ་བླ་མ་ལ་བསྟེན་ནས། སྐད་ཅིག་གཅིག་ལ་བསོད་ནམས་ཕ་གི། བསམ་གྱིས་མི་ཁྱབ་པའི་ཕ་གི་བསགས་ཐུབ་ཡ་གཅིག་ཡིན་པ་རེད། བླ་མའི་ལམ་དེ་སྐད་ཅིག་གཅིག་ལ་བདུད། རིམ་གྲོ་བྱོས་ལ་དགའ་བ་སྒོམས་ཤིག་ཨང། ད་བླ་མ་རྙེད་པའི་སྐབས་ལ། བླ་མ་ཡག་པོ་གཅིག་བསྟེན། སོ་སོ་དགའ་ཞིང་སྤྲོ་བཞིན་དུ་བྱེད། ཞེས་བསྐལ་པ་སྟོང་ཕྲག་ཏུ་མགོ་དང་རྐང་ལག་སོགས་གཏོང་བའི་ཚོགས་རྒྱ་ཆེན་པོ་བླ་མ་ལ་མཉེས་པ་བསྒྲུབས་པའི། ཚིག་ཆུང་ངུ་གཅིག་གིས་བསྡུམས་པར་གསུངས། ཚོགས་ཇི་ཙམ་རྫོགས་པ་དེ་ཙམ་རེད་བ་ད་མྱུར་བ་དེ་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་བ་རེད། དེ་ཡང་དུད་འགྲོ་དང་མི་དང། ཉན་ཐོས་དང་རང་རྒྱལ་དང་བྱང་ཆུབ་སེམས་དཔའ་དང་སངས་རྒྱས་ཐམས་ཅད་དང་བླ་མ་རྣམས་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་མཆོད་པའི་ཡུལ་སྟོབས་ཆེ་བ་རེད་ད་མཆོད་པ་ཕུལ་ས་གི་ཡུལ་པའི་སྟོབས་ཆེ་ཆུང་འདྲ་པོ་དེ་དང་པོ་དང་པོ་ཆུང་ཤོས་འདྲ་པོ་དེ་གས་ད་དུད་འགྲོ་རེད་བ་ད། དུད་འགྲོ་ཚོ་ལ་སྦྱིན་པ་བཏང་ཡང། ཇི་ལྟར་འདི་དུད་འགྲོ་ལ་སྦྱིན་པ་བཏང་ཡང་དེས་དགེ་བ་ཡོད་རེད་བ་ད་དགེ་བ་ཆེན་པོ་ཡོད་རེད་དེ་ཡིན་ན་ཡང་ད་ལྟོས་ས་ལྟོས་འཇོག་གི། དེ་ལས་དུད་འགྲོ་ལ་སྦྱིན་པ་བཏང་བ་ལས་མི་ལ་སྦྱིན་པ་བཏང་བ་དེ་ཡུལ་གྱི་ཆ་ནས་དེ་ནི་སྟོབས་ཆེ་བ་ཡོད་རེད། མི་ལ་སྦྱིན་པ་མི་སྐྱེ་བོ་ཕལ་པ་ལ་སྦྱིན་པ་བཏང་བ་ལས་ཨ་ནི་ཕ་གི་ཉན་ཐོས་དེ་ལས་རང་སངས་རྒྱས་རང་རྒྱལ་དེ་ལས་བྱང་ཆུབ་སེམས་དཔའ་ཚོ་ལ་མཆོད་པ་ཕུལ་བ་དེ་ལས་ཀྱང་སངས་རྒྱས་ལ་མཆོད་པ་ཕུལ་བ་དེ་ནི་སྟོབས་ཆེ་བ་དེ་ལས་ཀྱང་བླ་མ་ལ་མཆོད་པ་ཕུལ་བ་སྟོབས་ཆེ་བ་བླ་མ་རྣམས་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་མཆོད་པའི་ཡུལ་སྟོབས་ཆེ།

ཨ་ནི། དེ་གའི་བླ་མ་ལོ་པའི་བླ་མ་ལོ་པ་དེ་སྟོད་ལུང་པ་ཆེན་པོའི་ཁོ་རང་གི་བླ་མ་རེད། ཨ་ནི་བླ་མ་ལོ་པ་ལ་ཁྱི་མང་པོ་ཡོད་ས་རེད་གཟིམ་ཁྱི་མང་པོ་ཡོད་དེ་དང་གཟིམ་ཁྱི་ཚོ་ལ་སྤྲད་ཡ། ཞག་བསགས་ནས། ཨ་ནི་བསྐུར་གི་ཡོད་རེད། ཁྱི་ལ་ཟན་བྱིན་པ་བསོད་ནམས་ཆེ་གི་རེད། ཟན་པ། ད་ཁྱི་དེ་བླ་མའི་བ་སྤུའི་བུ་ག་རེད་བ་ད་བླ་མའི་གཟིམ་ཁྱི་ད་བླ་མ་ཕ་གིའི་བླ་མའི་བདག་པོ་བྱས་གནང་བའི་ཐུགས་མཉེས་ས་གི་གཟིམ་ཁྱི་དེ་བླ་མའི་བ་སྤུའི་བུ་ག་རྩི་བ་རེད། བླ་མའི་ཆིབས་རྟ། ད་གང་ཅི་ཕ་གིའི་བླ་མའི་ཐུགས་མཉེས་ས་ཅིག་རེད་བ་ད་བདག་ཏུ་བཟུང་བ་འོ་དེ་བླ་མའི་བ་སྤུའི་བུ་ག་རེད། ཡིན་གཅིག་མིན་གཅིག་བླ་མའི་གཉེན་ཉེ་ཚན་ལ་བླ་མའི་བ་སྤུའི་བུ་ག་ཡིན་པའི་ཁྱབ་པ་ཡོད་མ་རེད། བླ་མའི་ཐུགས་མཉེས་ས་ཡིན་ན་བ་སྤུའི་བུ་ག་རེད། ཐུགས་མི་མཉེས་ས་ཡིན་ན་བླ་མའི་སྤུན་ཀྱག་ཡིན་ན་བ་སྤུའི་བུ་ག་རྩི་རྒྱུ་ཡོད་རྩི་དགོས་མ་རེད། འོ་དེ་རེད། འདི་ནི། ཉང་འདི། བ་སྤུའི་བུ་ག་ཟེར་དུས་ཀྱི་བླ་མའི་སྤུན་ཀྱག་ལ་གོ་གི་ཡོད་ཀྱི་རེད་བསམ་ཚར་ན་ཅིག་མང་ཆེ་བས་དེ་འདྲས་ཅིག་གོ་འགྲོ་གི་འདུག་བ་དེ་མ་རེད། དེ་ནས་སྤུན་ཀྱག་ཟེར་དེ་ལས་ཀྱིས་སྐྱེ་བ་བླང་བྱ་ཡ་ཅིག་རེད་བ་བུ་གས། ལས་ཀྱིས་དེ་ནི་བུ་གས་འབྲེལ་བྱ་ཡ་ཅིག་རེད་མ་གཏོགས་གཞན་གས་མ་རེད་བ། བྱས་ཙང། ད་བླ་མའི་ཁྱི་དེ་བླ་མའི་བ་སྤུའི་བུ་ག་རེད། འོང་དེ་བྱས་འདུག་ད། ཁྱི་ལ་ཟན་བྱིན་པ་བསོད་ནམས་ཆེ་ཞེས་ཕོར་པའི་ནང་གི་མར་ཁུ་ཚུན་ཆད་བསགས་ཏེ་ལོ་པའི་ཁྱི་ལ་བསྐུར་སྐད་བྱུང། དེ་ཡང་རྒྱུད་ལས་དེ་ནི། ད་བསམ་གྱིས་མི་ཁྱབ་པ་འདྲ་བོ་ཅིག་རེད་བ་ཡག་པོ་བསམ་བློ་བཏང་ན། ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་ཕ་གི་ལ་མཆོད་པ་ཕུལ་བ་ལས་བླ་མའི་གཟིམ་ཁྱི་གཅིག་ལ་མཆོད་པ་ཕུལ་བ་དེ་བསོད་ནམས་ཆེ་བ་ཅིག་ཡོང་དགོས་པ་རེད་དངོས་གནས་བསམ་བློ་བཏང་ན། དེ་བློ་ལ་ཤར་རྒྱུ་ཁག་པོ་ཞིག་རང་རེད་བ། ལོ་བའི་ཕྱི་ལ། ཨོ་དེ་བྱས་ནས། ད་དགེ་བཤེས་སྟོད་ལུང་པ་ཆེན་པོས་དེ་ཤར་གྱི་ཡོད་ཀྱི་རེད་བ་ད་དཔྱད་སྒོམ་གནང་ནས་འོང། དེ་ཤར་ཡོད་ཀྱི་རེད་བ་ད་ལོ་པའི་ཁྱི་ལ་བསྐུར་སྐད་ཟེར། དེ་ཡང་རྒྱུད་ལས་དུས་གསུམ་སངས་རྒྱས་ཀུན་མཆོད་པས་བླ་མའི་བ་སྤུ་གཅིག་མཆོད། བ་སྤུ་ཟེར་དུས་ག་རང་སྐུ་གཟུགས་ཀྱི་བ་སྤུ་དེ་མ་རེད། བླ་མའི་སྤུ་ཡོད་ས་དེ་ལ་བ་སྤུ་ཟེར་གྱི་རེད་བ་ད་བ་སྤུའི་བུ་ག་དེ་ལ་ཟེར་གྱི་ཡོད་པ་མ་རེད། འོང། དེ་ཡང་རྒྱུད་ལས། དུས་གསུམ་སངས་རྒྱས་ཀུན་མཆོད་པས་བླ་མའི་བ་སྤུ་གཅིག་མཆོད་ལྷག། ཅེས་པ་ལྟར་བླ་མའི་བ་སྤུའི་ཁུང་བུ་མཆོད་པ་སྟེ། དེ་ནི་བླ་མའི་ཐུགས་བརྩེས་བདག་ཏུ་བཟུང་བའི་ཆིབས་རྟ་དང། སྒོ་ཁྱི་དང། འཁོར་གཡོག་སོགས་ལ་བྱེད་ཀྱི། སྤུ་རང་དགའ་བ་ལ་མི་ཟེར་གསུངས། ད་གཉིས་པ་རྒྱལ་བ་རྣམས་དགྱེས་པར་འགྱུར་བ། ད་དེ་རིང་དེ་བྱ། བ་དང། ད་བཤེས་གཉེན་བསྟེན་ཚུལ་ནི་མ་ཤེས་པ་བཞིན་ཤེས་ཞུ་བ་རེད། བླ་མའི་ཕྱག་བཞེས་དག་མ་ཉམས་ཡག་གི་དོན་དག་ལ། ད་ཡི་གེ་ཚོགས་གསོག་ཡག་གི་གནད་བསྡུས་པ་མཎྜལ་ཡན་ལག་བདུན་པ། མཎྜལ་དང་བཅས་པ་ཕུལ་ཡག་དེ་འགྲིགས་སོང་ང།

འོ་ད་དེ། དོན་དག་ཆེན་པོ་གསུམ་དེ་ཞུ་བ་ལ་ཨ་ལེ་སྔོན་འགྲོ་འབུལ་རྟེན་གྱི་ཚུལ་འདྲ་པོ་དེ་ལ་ཨ་ནི་མཎྜལ་ཡག་པོ་ཅི་ཡག་ཕུལ། ཨ་ནི་དོན་དག་ཆེན་པོ་གསུམ་དེ་ཞུ་དགོས་རེད། དེ་རེད། མཎྜལ་དེ་ཕུལ་འགྲིག་སོང་ཨ། དེ་ནས། ད་དེ་ནས་གསོལ་བ་གདབ་པ། དེ་ནས། མན་ངག་བཞིན་རྒྱུད་དང་འདྲེས་ངེས་སུ་བྱ་བ། ད།

ཀྱེ་དེ་ནས་དང་པོ་དང་པོ་དེ་ནི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡར། རེད་པ་དང་གསོལ་བ་བཏབ་དགོས་རེད་པ་དང། དེ་ཡིན་དུས་གང་ལ་འདི་ནི་བི་ཀའི། ག་རེ་ཡིན་ན། ད་གསོལ་བ་བཏབ་ཡ་གི་བི་ཀའི། མགོ་འདྲེན་གྱི་ཚུལ་འདྲ་པོ་དེ། མགོ་འདྲེན། ཟེར་ཅིག་རེད་པ་དང་མགོ་འདྲེན་གྱི་ཚུལ་འདྲ་པོ་དེ་རང་གི་རྩ་བའི་བླ་མ་མདུན་ལ་བཞུགས་ཡོད་རེད་པ་དང་ཚོགས་ཞིང་གི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་མདུན་དེ། ཁྲི་སྒང་དེ། ཨ་ནི་རྩ་བའི་བླ་མ་ཞལ་མཇལ་དུས་ཀྱི་རྣམ་པ་ཅིག་ཡོད་པ་དེ་ལས་རང་འདྲ་གཉིས་པ་ཅིག་མར་བྱུང། ཨ་ནི་རང་གི་སྤྱི་གཙུག་དེ་ལ། པད་ཟླའི་གདན་ལ་དེ་ནས་ཡར་ཞལ་ལོག་ནས་བཞུགས། རོ་དང། ཞལ་ལོག་ནས་བཞུགས་ནས། ཨ་ནི་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྤྱི་བོར་པད་ཟླའི་སྟེང་བཞུགས་ལ་བཀའ་དྲིན་ཆེན་པོའི་སྒོ་ནས་སྐུ་གསུང་ཐུགས་ཀྱི་དངོས་གྲུབ་སྩལ་དུ་གསོལ་ཟེར་སྒང་ལ་ཨ་ནི་ད་ཡར་ནས་མར་རང་འདྲ་གཉིས་པ་ཅིག་མར་བྱུང་ནས་ཞལ་དེ་དེ་བཞུགས། ད་སྐུ་གསུང་ཐུགས་ཀྱི་དངོས་གྲུབ་སྩལ་དུ་གསོལ་ཟེར་གཉིས་པའི་སྐབས་དེ་ལ་ཨ་ནི་དེ་ལས་བདུད་རྩི་འབེབས་སྦྱང་མར་བྱས། ཨ་ནི་རང་དང་རང་གི་མཐའ་འཁོར་བའི་ཟི་ནའི་རི་དང་སེམས་ཅན་ཐམས་ཅད་ཀྱི་རྒྱུད་ཀྱི་དེ་ནི་ཟབ་པ་དང་རྒྱ་ཆེ་བའི་ལམ་རྒྱུད་ལ་སྐྱེ་བའི་དེ་ནི་དེ་ནི་བར་ཆད་དེ་ཚོ་ཕར་སེལ་འོ་ད་མཐུན་རྐྱེན་ད་བྱིན་གྱིས་བརླབས་སོང་བསམ་ཡག་བྱས་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་ད་ཨོ་དེ་རེད་ད་དེ་ནི་དེ་བྱས་ཚར་སོང་ད་སངས་རྒྱས་བཅོམ་ལྡན་འདས། བི་གའི་ཆོས་ཀྱི་བི་གའི་ཆུ་འགོ་གངས་ལ་ཐུག་པ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་དགོས་རེད་ཟབ་རྒྱས་ཀྱི་ཆོས་རྒྱུན་ག་རེ་ཡིན་ནའང་ཐུག་ས་དེ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་བསྡད་པ་རེད་པ་དང་དེ་ཡིན་དུས་བདག་ཅག་གི་འདྲེན་པ་མཉམ་མེད་སྟོན་པ་བཅོམ་ལྡན་འདས་ཟེར་ད་དང་པོ་རྒྱ་ཆེ་བ་དེ་རེད། ཅེས་དེ་རེད། ཨ་ནི་བི་གའི་ཟབ་མོ་ལྟ་བརྒྱུད་ཡིན་ན་ཨ་ནི་སྨྲ་བ་ཟླ་མེད་ཟེར་ནས་རེད་པ་དང་ཟེར་ནས་དེ་ནི་སངས་རྒྱས་བཅོམ་ལྡན་འདས་ལ་ད་གསོལ་བ་དེ་རེད། ད་དེ་ནི་རྒྱ་ཆེན་སྤྱོད་བརྒྱུད་རྗེ་བཙུན་བྱམས་པ་མགོན་པོ་ནས་མར་བྱས་ནས་དེ་ནས་རྒྱ་ཆེན་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ། མ། དེ་ནས་བི་ཀའི། གངས་ཅན་བི་ཀའི་ཇོ་བོ་རྗེའི་བར་དུ་འབྲོམ་སྟོན་པའི་བར་དུ། གཟིགས་སྐོར་བ་ད། འོ་དེ་རེད། ད་ཟབ་མོ་ལྟ་བརྒྱུད་བི་ཀའི་རྗེ་བཙུན་འཇམ་པའི་དབྱངས་ནས་མར་བྱས་ནས། ད་འབྲོམ་སྟོན་པའི་བར་ལ་མར་རེད། ད་དེ་གཉིས་ལ་གསོལ་བ་བཏབ་ཚར་སོང་ན། དེ་ནས་བཀའ་གདམས་བི་ཀའི། བཀའ་གདམས་ལམ་རིམ་པ། འོན་ཏང་དེ་ནི། བཀའ་གདམས་ལམ་རིམ་པ་དེ་ནི་དགོན་པ་བ་ནས་མར་བྱས་ནས་བཀའ་གདམས་ལམ་རིམ་པའི་བླ་མ་ཚོ་ལ་གསོལ་བ་བཏབ། དེ་ནས་མར་བྱས་ནས། བཀའ་གདམས་དེ་ནི། པོ་ཏོ་བ་ནས་བྱས་ནས་གཞུང་པ་བ། བཀའ་གདམས་གཞུང་པ་བ། བླ་མ། གསོལ་བ་དང། དེ་དེ་ནས། དགེ་བའི་བཤེས་གཉེན་ཚུལ་ཁྲིམས་འབར་ནས་བཀའ་གདམས་མན་ངག་པའི་བླ་མ་ལ་མར་གསོལ་བ་བཏབ། འགྲོ་ཟེར། དེ་ཡིན་དུས་ཇོ་བོ་རྗེ་ཀྱི་མཚན་དང། འབྲོམ་སྟོན་པའི་མཚན་ཟེར་བ་ལ། དེ་ཚོ་ཡང་འཇོག་ཡང་འཇོག་སླེབས་དེ་དེ་རེད། རྒྱ་ཆེན་སྤྱོད་བརྒྱུད་སྒང་ལ་གཅིག་སླེབས་ཟབ་མོ་ལྟ་བརྒྱུད་སྒང་ལ་གཅིག་སླེབས་དེ་གི་འདུག་བ། ད་རྗེ་རིན་པོ་ཆེ་ཀྱི་མཚན་དེ་ཐེངས་གཅིག་མ་གཏོགས་ཡོག་མ་རེད། ག་རེད་ཟེར་ན། བཀའ་གདམས་ཆུ་བོ་གསུམ་པོ་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་གསན་ཚར་ཡིན་དུས། དེ། བ་དང་དེ་ཡིན་དུས་རྗེ་རིན་པོ་ཆེ་ཀྱི་མཚན་དེ་གཅིག་རེད། དེ་ཡང་དེ་ནི།

ཟེར་བ་མཚན་བསྟོད་འདྲ་པོ་ཕུལ་ནས་རྗེ་བཙུན་རེད་མདའ་བས་དེ་ང་ལ་རན་པོ་མི་འདུག་དེ་ཁྱེད་རང་ལ་ཁྱེད་རང་ལ་རན་གྱི་འདུག་གསུངས་ནས་ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས། དང་པོ་དེ་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་ད་རེད་མདའ་བ་བྱས་ནས་ཕར་ཕུལ་གསུངས་ཡོད་ས་ར་བ་ད། ཨོ་དེ་བྱས་ནས།

དེ་རེད། དེ་ཡིན་ད་དེའི་གསོལ་འདེབས་ག་དུས་ཡིན་ན་དམིགས་བརྩེ་མའི་ཐོག་ནས་གསོལ་འདེབས་བྱས། གངས་ཅན་བཟའ་གྲྭ་བས་ད་དེ་ནས་མར་དེ་ནས། ར་བ་ད། རྟོགས་ལྡན་འཇམ་དཔལ་རྒྱ་མཚོ་ད་མཁས་གྲུབ་རིན་པོ་ཆེ། བ་སོ་ཆོས་ཀྱི་རྒྱལ་མཚན་བྱས་ནས་ད་དེ་ནས་མར་མར་བྱས་ནས་ད་དྲིན་ཆེན་རྩ་བའི་བླ་མའི་བར་ལ་མར་བྱས་ནས། ད། བཀའ་གདམས་གསར་མ་པ་དེ། བླ་མ་ཉི་ཤུ་རྩ་གཉིས་རྩ་གསུམ་ཅིག་འདུག་བ། གསར་མ་པ་དེ་རེད། ད་དེ་ནས། གསོལ་བ། ད་གསོལ་བ་འདེབས་གསོལ་བ་འདེབས་ཟེར་རྒྱ་ཆེན་སྤྱོད་བརྒྱུད་སྒང་ལ་ནི་རྒྱ་ཆེ་བའི་ལམ་གྱི་རིམ་པ་སྐྱེ་བ་ལ་བར་ཆད་དེ་ཚོ། ར་བ་ད་ཕར་བསལ་སོང་བསམ་པ་བྱས། ཨཱ་ནི། གསོལ་འདེབས་གཉིས་པའི་སྐབས་ལ་དེ་ལས་རང་འདྲའི་གཉིས་པ་རེ་ཆད་ནས། ར་བ་ད་ཨཱ་ནི་དེ་ཀའི་ལམ་གྱི་རིམ་པ་དེ་ཚོ། སོ་སོའི་རྒྱུད་ལ་སྐྱེས་སོང་བསམ་ཡག་བྱེད་རྒྱུ་རེད། ད་གསོལ་འདེབས་དེ་གལ་ཆེན་པོ་རེད། བླ་མ་ལ་གསོལ་བ་མ་བཏབ་བར་ལ་བླ་མའི་བྱིན་རླབས་སོ་སོ་ལ་འཇུག་གི་མ་རེད། བླ་མའི་ངོས་ནས་ད་བྱིན་རླབས། བྱིན་རླབས་སྦྱིན་མ་སྦྱིན་གྱི་འདི། ཡོག་མ་ར་བ་ད། དཔེར་ན་ཉི་མ་ཤར་ཡོང་དུས་ངའི་ཉི་མ་དེ་ཕ་གིའི་ནང་ལ་ཤར་དགོས་ཀྱི་འདུག། འདིའི་ཁང་པ་ནང་ལ་ཤར་དགོས་ཀྱི་འདུག་ཟེར་ཡག་གི་རྣམ་རྟོག་གང་ཡང་ཡོག་མ་ར་བ་ཉི་མ་ཤར་ཡོང་ར་བ་ད། འཛམ་བུའི་གླིང་ན་ཉི་མ་ཤར་ཡོང་དུས་ཡིན་ན་ཡང་ཁང་པའི་སྒེའུ་ཁུང་སྒོ་བརྒྱབ་བཞག་ན་ཉི་མ་དེ་ནང་ལོགས་ཡོང་གི་མ་རེད་སྒོ་མར་ཕྱེས་སུ་བརྩད་ལ་ཉི་ཐིག་སླེབས་ཡོང་གི་འདུག་བ། བྲག་ཕུག་ཁ་བྱང་ལོགས་ཞག་ཅིག་ཡིན་ན་ར་བ་ད་ཨ་ནི་ཉི་མ་ཕོག་གི་མ་ར་བ། བྱས་ཙང་ཕ་གིའི་རིགས་ངོས་ནས་བླ་མའི་བྱིན་རླབས་ཆེ་ལ་ཆུང་བ་རང་ལ་མ་ཡིན་དངོས་ལ་ག་ཟེར་དངོས་ལ་མ་ཡིན

དེ་ནས་ཉེར་བསྡུ་བྱེད་ཡག་དེ་རེད། དེ་སྐབས་ཚོགས་ཞིང་དེ། འོ་ད་ཚོགས་ཞིང་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་ནས་འོད་ཟེར་ཕར་འཕྲོས་ནས། འདི་ནི། མཐའ་སྐོར་གྱི་དེ་ནི་ཚོགས་ཞིང་སྒང་ཁ་ལ་ཕོག། ཨ་ནི་རྒྱལ་ཆེན་སྡེ་བཞི་ནས་ཡར་ཡར་ཡར་བསྡུས་ནས། རེད་པ་ད། ཡར་ཡར་ཡར་བསྡུས་ནས་དེ་གའི། པདྨ་འདབ་མ་བཞིར་གྱི་དེ་ནི་གསང་བདེ་འཇིགས་གསུམ་གྱི་རེད་པ་ད། ཨོ་དེ་བར་དུ་ཡར་བསྡུས།

གཡས་ཀྱི་དེ་ནི་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་གཡས་གཡོན་གྱི། འོ་ད་བརྒྱུད་པ་དེ་ཚོ་སྒང་ཁ་ལོག་བཀའ་གདམས་གསར་མ་པ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ནས་བྱས་ནས་ཡར་ཡར་ཐིམ་ནས་ཕེབས་ཨ་ནི་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་ལ་ཡར་ཐིམ་དེ་ཚོ་སྒང་ཁ་ལོག་ཨ་ནི་རྗེ་བཙུན་བྱམས་པ་མགོན་པོ་དང་འཇམ་དབྱངས་གཉིས་བྱས། འོ་དེ་རེད་ད།

དེ་ནས་བྱམས་འཇམ་དབྱངས་གཉིས་དེ་སྐུ་དཔུང་གཡས་གཡོན་ནས་ཚུར་ཐིམ། འོ་དེར་རྒྱལ་བ་རྡོ་རྗེ་འཆང་དེ་ཡི་གེ་ཡེ་ཤེས་པའི་ཚུལ། ཡེ་ཤེས་པའི་ཚུལ་འདྲ་བོ་བྱས་ནས་རྒྱལ་བ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྱི་གཙུག་ནས་མ། དམ་ཚིག་སེམས་དཔའི་གི་ཐུགས་ཀ་ལ་མ་ཐིམ། ད་རང་གི་དྲིན་ཅན་རྩ་བའི་བླ་མ་ཞལ་བཞུགས་དུས་ཀྱི་རྣམ་པ་དེ་འོད་དུ་ཞུ་ན་རྟེན་འབྲེལ་ལ་གནོད་གི་ཡོད་རེད་བླ་མ་བཞུགས་ཡོད་ན་རེད་བཞུགས་མེད་ན་རེད་བ་ད། ངེས་པའི་དོན་དུ་བླ་མ་གཤེགས་ཡ་དང་བཞུགས་ཡ་མེད་པ་རེད་བ་ད། དེ་མེད་པ་ཡིན་དུས

ད་དེ། ཐུབ་དབང་རྡོ་རྗེ་འཆང་ལ་ཕར་འགྱུར། ཐུབ་དབང་གི་སྐུ་ལ་ཕར་འགྱུར། མཚན་བཟང་པོ་སུམ་ཅུ་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པའི། རེད་བ་ད། ཨ་ནི་དེ་ལ་དེ་ནི་ཡང། ག་རེ་ཡིན་ནམ་དེ་ནི་ཡན་ལག་བདུན་པ། རེད་བ་ད་ཕུན་ཚོགས་དགེ་ལེགས་བྱས་ནས་ཡན་ལག་ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་རྗེས་སུ་ཡི་རང་བསྐུལ་ཞིང་གསོལ་དགེ་བ་ཅུང་ཟད་བདག་གིས་ཐམས་ཅད་རྫོགས་པའི་ཕྱིར་ནི་བསྔོ་བ་དང་བཅས་པ་ཡན་ལག་བདུན་པ་ཕུལ། རེད་བ་ད་ཡན་ལག་བདུན་པ། ད་དང་དུ་བི་ཀའི། ཕུར་ཚུགས་གསོལ་འདེབས་བྱས་ནས་པའི་སྤྱི་བོའི་བླ་མ་ལ་དམིགས་ནས། ཕུར་ཚུགས་གསོལ་འདེབས་བྱས། གསོལ་བ་བཏབ། རེད་བ་ད། འདི་ནི། ཨོ་འདུག་ཟེར་བྱས་ནས། འདི་ནི། སངས་རྒྱས་ཀུན་འདུས་བླ་མ་ལྷག་པའི་ལྷ་དམ་ཆོས་ཀུན་འདུས་དགེ་འདུན་ཀུན་འདུས་ཡི་དམ་ཀུན་འདུས་མཁའ་འགྲོ་ཀུན་འདུས། འོ་ད་དེ། བླ་མ་རྡོ་རྗེ་འཆང་ལ་གསོལ་བ་འདེབས། འོ་ད་བླ་མ། འོ་ད་ཁ་ཐུག་ཁ་ཐུག་གི་སོ་སོའི་ཉམས་ལེན་ག་རེ་ཡིན་ན། བླ་མ་འཇམ་དཔལ་དབྱངས་ལ་གསོལ་བ་འདེབས་ཟེར་ཡ་རེད་བ། ད་འོ་དུ་དུ་ཟེར། དེ་རྗེས། ཚོས་ད་འགོ་ནས་མ་སྒོམ་ཉན་ཡིན་ན་བཤེས་གཉེན་བསྟེན་ཚུལ། ཨ་ནི་སྒོམ་དགོས་རེད། བཤེས་གཉེན་བསྟེན་ཚུལ་སྒོམ་པའི་སྒང་ལ་རང་གི་སྤྱི་གཙུག་གི་བླ་མ་བྱེད་ཡ་རེད་བ། བླ་མ་དེ་ལས་ཐུགས་ཀ་ནས་ཕར་འོད་ཟེར་ཕར་འཕྲོས། བླ་མ་དེ་ལས་ཐུགས་ཀ་ནས་འོད་ཟེར་ཕར་འཕྲོས་ནས་སོ་སོ་ལ་དགེ་བའི་བཤེས་གཉེན་ག་ཚོད་ཅིག་ཡོད་ན་ཨ་ནི་འོད་ཟེར་དཔེར་ན་སོ་སོ་ལ་དགེ་བའི་བཤེས་གཉེན་བཅུ་བདུན་རེ་གྱི་ཡོད་ན་ཨ་ནི། བི། བདུད་རྩི་འོད་ཟེར། བཅུ་བདུན་བྱས་ནས། ག་ས་འོད་ཟེར་ཕར་བཅུ་བདུན་བྱས་བཅུ་བདུན་གྱི་སྣེ་ལ་བི། ཨ་ནི་བཞུགས་གདན་རེད་བ་ད་བཀོད་ནས་དེའི་སྒང་ལ་དེ་ནས་དགེ་བའི་བཤེས་གཉེན་ཚོ་ཞལ་ཚུར་ལོག་ནས་ཡོད་པ་ཞིག་ད་སོ་སོ་བསྒོམ། ཨ་ནི་དགེ་བའི་བཤེས་གཉེན་འདུག་ཟེར་ནས་འདི་སངས་རྒྱས་འདི་སངས་རྒྱས་འདི་སངས་རྒྱས་ཟེར་ནས་ད་བསྒོམ་དགོས་རེད། དེ་བྱེད་དུ་ད་བསྒོམ་པ་ལ་དེ་ནས་གང་བྱུང་མ་བྱུང་བྱས་ནས་བསྒོམ་ཡ་ཡོད་མ་རེད། ཁོ་རང་རིམ་པར་བྱས་ནས་བསྒོམ་ད། ས་བཅད་དེ་གསུང་གི་འདུག་བ། དེ་ནས། འོ་ད་དེ་ནས། དེ་ནས་རེད་བ་ད། དང་པོ་དེ་ནས་དགེ་བའི་བཤེས་གཉེན། འོ་ད་དེ་ནས། བསྟེན་དགོས་ཡ། ད་མ་གཞི་ད་བསྟེན་ཚར་བ་ད་གང་ག། དགེ་བའི་བཤེས་གཉེན་ཡིན་གཅིག་མིན་གཅིག་བསྟེན་དགོས་ཀྱི་རེད། ཚེ་འདི་གི་དེ་ནས་མཐོང་ཡག་གི་དེ་ནས་ཡོན་ཏན་དེ་ཚོ་སྦྱང་བའི་སྒང་ལ་ཡིན་གཅིག་མིན་གཅིག་བསྟེན་དགོས་ཀྱི་འདུག་བ། མ་བསྟེན་པ་ལ་སོ་སོ་ཡོང་གི་མི་འདུག་བ། ལྷ་འབྲི་མཁན་ཡིན་ནའི་ཕར་ལྟ་དུས་ལས་སླ་མདོག་ཁ་པོ་ཅིག་འདུག་སྟེ་དངོས་གནས་ལག་ཏུ་བླངས་དུས་ཨ་ནི་ལྷ་རིས་དགེ་རྒན་ཅིག་བསྟེན་དགོས་ཀྱི་འདུག་བ། ཡི་གེ་འབྲི་མཁན་ཡིན་ནའི་རེད་འོ་ད་ཤིང་བཟོ་ཡས་ཡིན་ནའི་རེད་རེད་བ་ད། གཞན་ཕར་བཞག་ནས་ཨ་ལ་ཁ་ལག་བཟོ་ཡས་ཅིག་ཡིན་ནའི་མ་བྱན་ཅིག་སྐད་བཏང་ནས་བསླབ་དགོས་ཀྱི་འདུག་བ། རེད་བ་ད། དེ་ཡིན་ན་ད་ཐར་པ་དང་ཐམས་ཅད་མཁྱེན་པའི་ཐམས་ཅད་མཁྱེན་པའི་ལམ་ལ་ཡང་སོ་སོ་འགྲོ་མ་མྱོང་བ་རེད། ལམ་དེ་མིག་གིས་མཐོང་ཡ་གཅིག་ཡ་ཡོད་མ་རེད་སོ་སོ་རྐང་པ་རང་གི་སྤོས་ནས་འགྲོ་ས་གཅིག་ཡ་ཡོད་མ་རེད། རེད་པ་ད་རོགས་པ་ཁྲིད་ནས་འགྲོ་ས་ཡ་ཡོད་མ་རེད། དེ་ད་དེ་འདྲིའི་གི་ལམ་དེ་ལ་བསླབ་པའི་སྒང་ལ། དགེ་བའི་བཤེས་གཉེན་གཅིག་མ་བསྟེན་ན་ད་ག་རེ་ཡོང། ད་བསྟེན་ཡ་ད་དགེ་བའི་བཤེས་གཉེན་བསྟེན་དགོས་རེད་མ་གཏོགས་གཞན་དག་སུ་བསྟེན་དེ་ན་དེ་ག་ཁྲིད་ཐུབ་ཡ་ཡོད་མ་རེད། གཞན་དག་དཔེ་འཇིག་རྟེན་གི་རྒོད་པོ་འཇོན་པོ་འདྲ་པོ

དཔེ་ཐོག་གྲོ་བརྡུང་བྱེད་པའི་ཨ་ནི་བྱིན་རླབས་རྒྱུད་ལ་ཞུགས་ཡ་ཡོད་མ་རེད་ཟེར་བ་དེ་རེད། ད་བཤེས་གཉེན་ཅིག་བསྟེན་དགོས། ད་དེ་ཡང་དེ་གི་མཚན་དང་ལྡན་པ་ཅིག་བག་སྟེ། བཤེས་གཉེན་བསྟེན་ཚར་སོང་ན། ད་དེ་གི་དགེ་བའི་བཤེས་གཉེན། འོང་འདི་རེད་བ་ད་ད་བསྟེན་སྟངས་དེ་ལ་ཨ་ནི་དགེ་བའི་བཤེས་གཉེན་བསྟེན་པའི་ཕན་ཡོན་མ་བསྟེན་པའི་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བསམ་པས་བསྟེན་ཚུལ་སྦྱོར་བས་བསྟེན་ཚུལ་ས་བཅད་བཞི་དེ་གིར། ད་དང་པོ་དེ་ནི་དགེ་བའི་བཤེས་གཉེན་བསྟེན་པའི་ཕན་ཡོན་དེ་ལ། ཨ་ནི་འདི་རེད་བ་དང། ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། དེ་རེད། སངས། དགེ་བའི་བཤེས་གཉེན་བསྟེན་ན་སངས་རྒྱས་ཀྱི་གོ་འཕང་ལ་ཉེ་གི་རེད། ཨ་ནི་དཔེ་བྱས་ཀ་ཁ་གི་དགེ་རྒན་འདྲ་པོ་ཅིག་བསྟེན། དེ་ལ། རེད་བ་དང། སོ་སོའི་པའི་དང་འདོད་ཀྱི་ཐོག་ནས་ཕ་གི་དགེ་རྒན་ཅིག་བསྟེན། ཨ་ནི་དེ་གས། བསླབས་ནས། ཀ་ཁ་ཟེར་ཅིག་བསླབ་ན་ཡང། ཁོས་རྨོངས་པ་རེ་རེ་རེ་རེ་རེ་སེལ་འགྲོ་གི་ཡོད་རེད། རྨོངས་པ་སེལ་གི་སེལ་གི་སེལ་གི་གང་ཅི་ཆོས་ཐམས་ཅད་ལ་རྨོངས་པའི་མ་རིག་པ་དེ་སེལ་ནས་སངས་རྒྱས་དགོས་རེད་པ་ད། ཤེས་བྱའི་སྒྲིབ་པ་སྤང་དགོས་རེད་པ་ད། དེ་ལ་སྒྲིབ་པའི་སྒྲིབ་པ་དེ་ཨོ་དེ་འདྲའི་གི་བཟོ་འདྲ་པོ་རེད། འང་འདི་ནི། དགེ་བའི་བཤེས་གཉེན་གྱི་མན་ངག་བསྟེན་གི་བསྟེན་གི་སོ་སོའི་ལག་ཏུ་བླང་གི་བླང་གི་ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་ཉེ་རུ་འགྲོ་གི་རེད། དཔེར་ན་དེ་ནས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་དཔེར་ན་འཆི་བ་མི་རྟག་པ་དང་དག་དེ་འདྲ་གི། བསྟེན་ནས་སོ་སོའི་ལག་ཏུ་བླངས་པ་ཡིན་ན་ནི་རྟོགས་པ་རྒྱུད་ལ་སྐྱེ་གི་རེད། ལག་ཏུ་བླངས་ན་རྟོགས་པ་རྒྱུད་ལ་སྐྱེ་གི་རེད་དེ་གཅིག་གི་དེ་ནས་ཡར་ཐག་ཉེ་བར་ཕྱིན་པ་རེད། ད་སྐྱེས་བུ་འབྲིང་དང་ཐུན་མོང་གི་ལམ་ལ་རེ་བ་བྱ་ཡ་དེ་མ་གཏོགས་སྐྱེས་བུ་ཆུང་ངུ་ཐུན་མོང་བའི་ལམ་གྱི་རིམ་པ་དེ་སོ་སོ་ལ་སྐྱེས་ཚར་བ། ད་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་དེ་མར་གསུངས་ནས་གསུངས་པ་ནང་ལྟར་སོ་སོའི་ལག་ཏུ་བླངས་ནས་སོ་སོའི་རྒྱུད་ལ་རྟོགས་པ་སྐྱེ་ན། ད་སྐྱེས་བུ་ཆེན་པོ། ད་ལྟ་ཁོ་རང་ངོ་མ་ཁོ་རང་ལ་ལག་པ་འཆང་ས་དེ་སླེབས་ཡོད་རེད། ད་དེ་ནས་བྱང་ཆུབ་ཀྱི་སེམས་ཟེར་དེ་རེད། བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་ཨེ་སྐྱེ་ལྟ་ན། ཨ་ནི་བཅོས་མ་མ་ཡིན་དང་པོ་དཔེ་རྩོལ་བཅས་བྱས་བཅོས་མ་བཅོས་མ་བསྒོམ་བསྒོམ། བླ་མས་གསུངས་པ་ནང་ལྟར་ཨ་ནི་བསྒོམ་ནས་ཨ་ནི་རྒྱུད་ལ་སྐྱེ། སྐྱེ་སོང་ན། ཐེག་པ་ཆེན་པོའི་ཚོགས་ལམ་ལ་སླེབས་ཚར་རེད། ཚོགས་ལམ་ཆུང་ངུ། ཨ་ནི་འབྲིང་ཆེན་པོ། ཨ་ནི་སྦྱོར་ལམ་སོགས་འདུག་སེ་ཡར་སླེབས་གི་རེད་བ་ད། བྱས་ད་ལམ་བླ་མས་དེ་སྐད་ཆོས་གསུངས་ནས་ལག་ཏུ་བླངས་ཀྱིན་བླངས་ཀྱིན་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་ཉེ་རུ་འགྲོ་གི་རེད། ད་དེ་རེད། ད་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། དགེ་བའི་བཤེས་གཉེན་བསྟེན་ན་དེ་ཚོ་ཡོང་གི་རེད་མ་བསྟེན་ན་ཡོང་གི་མ་རེད་བ། ད་སོ་གཅིག་དེ་ནས་བླ་མ་མཆོད་ཅིང་བསྙེན་བཀུར་བས་ཀྱང་དགེ་བའི་བཤེས་གཉེན་ལ་ག་ཟེར་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། ད་བླ་མ་སོ་སོས་བླ་མ་ལ་མཆོད་པ་ཕུལ། འོ་ད་དེ་ནས། བསྙེན་བཀུར་ཞུ། འོ་ད་ཐུགས་བརྩེ་བྱེད་མཁན་ཡིན་ན་སོ་སོ་དཔེ་གལ་བསོད་ནམས་རླབས་ཆེན་པོ་ཐོབ་གི་རེད། ལོ་པ་ད་མཆོད་པ་ཐམས་ཅད་ཡོང་བ་ནི་བླ་མ་མཆོད་པ་གོང་ན་མེད། བྱས་ཙང་རྒྱལ་བ་སྲས་དང་བཅས་པ་ལ་མཆོད་པ་ཕུལ་ན་དཔེ་བསོད་ནམས་དཔག་ཏུ་མེད་པ་ཡོང་གི་རེད་བ་ད་ཆེ་ཐང་རེད་དེ། བླ་མ་ལ་མཆོད་པ་ཕུལ་བ་ལས། འོ་ད་རྒྱལ་བ་སྲས་དང་བཅས་པ་མཆོད་པ་ཕུལ་བ་གཉིས་བྱེད་མཁན་ཡིན་ན་བླ་མ་ལ་མཆོད་པ་ཕུལ་བ་དེ་ཞེ་དྲག་གི་དེ་ནི་སྟོབས་ཆེ་བ་ཡོང་གི་རེད། དཔེར་ན་བླ་མ་ལ་མཆོད་པ་ཕུལ་ན་རྒྱལ་བ་སྲས་དང་བཅས་པ་ལ་མཆོད་པ་ཕུལ་བའི་ཕན་ཡོན་དེ་ཐོབ་གི་ཡོད་རེད། རྒྱལ་བ་སྲས་དང་བཅས་པའི་མཆོད་པ་ཕུལ་ནས་བཞེས་པའི་ཕན་ཡོན་ཐོབ་གི་ཡོད་རེད། ཕུལ་བའི་ཕན་ཡོན་མི་གོ་བཞེས་པའི་བླ་མ་ལ་མཆོད་པ་ཅིག་ཕུལ། བླ་མས་དཔེ་གལ་མཉེས་སོང་ན་རྒྱལ་བ་སྲས་དང་བཅས་པ་ཐུགས་མཉེས་བཞེས། བཞེས་པས། དེ་མ་གཏོགས་ང་ཚོས་དཔེ་གལ་མཆོད་མེ་དཔེ་སྟོང་མཆོད་ཁྲི་མཆོད་འབུམ་མཆོད་ཡོན་ཆབ་ཁྲི་མཆོད་འབུམ་མཆོད་ཕུལ་བ་ཡིན་ན་ཕུལ་བའི་དེ་ནས་ཕན་ཡོན་མ་གཏོགས་བཞེས་པའི་ཕན་ཡོན་དེ་ཡོད་མ་རེད། རེད་པ་ད། ད་རྒྱལ་བ་སྲས་དང་བཅས་པ་ཐུགས་གང་སོང་ད་མི་དགོས་གསུང་གི་མ་རེད་པ་ད་རྒྱལ་བ་སྲས་དང་བཅས་པས་ཁྱེད་རང་ཡོན་ཆབ་མང་པོ་ཞེ་པོ་ཅིག་ཕུལ་སོང་ད་ངོམས་སོང་པ། རུ་པ་ད། འཇག་ཐག་ཆོད་དུ་ཡོད་ད་འགྲིགས་སུ་སོང་ཉེ་ང་ར་གོ་མི་འདུག་བ། དེ་རེད་ད། བྱས་ཙང་བཞེས་པའི་ཕན་ཡོན་དེ་ཐོབ་གི་མ་རེད། བླ་མ་ལ་མཆོད་པ་ཕུལ་བ་ཡིན་ན་རྒྱལ་བ་སྲས་དང་བཅས་པ་ཚང་མ་ལོ་བླ་མའི་སྐུ་ལ་མར་བཞུགས་ནས་མཆོད་པ་དེ་བཞེས་ཀྱི་ཡོད་རེད། འོ་དེ་རེད། བྱས་ཙང་དེ་ཡིན་ཙང་བླ་མའི་དེ་ཁ་སེང་སྔོན་མ་གཅིག་ནས་བྱུང་སོང་བ་བླ་མའི་ཆོས་གསུངས་པའི་སྒང་ལ། དེ་གའི་ཆོས་གྲྭའི་ནང་ལ་ཆོས་གསུངས་པ་དང་ད་ཅིག་ཤག་ལ་གདན་དྲངས་ནས་གསོལ་ཇ་ཕུལ་བ་ཡིན་ན་ཡོང་གི་མ་རེད། བྱས་ཙང་ཆོས་གྲྭའི་ནང་ལ་ཆོས་གསུངས་ཡོང་དུས་འོ་ད་བླ་མ་དེ་གའི་རྒྱལ་བ་སྲས་དང་བཅས་པས་བྱིན་གྱིས་བརླབས་ནས་ཅིག་ཏོག་ཙམ་ཅིག་མི་འདྲ་བ་རེ་ཅིག་ཡོང་གི་ཡོད་ཀྱི་རེད་བ་ད།

ད་གསོལ་བ་དོན་ཆེན་པོ་གསུམ་ལ་གསོལ་བ་འདེབས་ཡ། བ་དང། བཤེས་གཉེན་ལ་གུས་པ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་ཡ་ཕྱིན་ཅི་མ་ལོག་པའི་བློ་སྣ་མཐའ་དག་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེ་བར་ཤོག། གཅིག་རེད་རང་གཅིག་པོ་སྐད་ཆ་མ་རེད་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ། ད་དེ་ནས་བཤེས་གཉེན་ལ་མ་གུས་པ་ནས་རེད་པ་ད་ཨ་ནི། གཉིས་སྣང། ཐོབ་གསུམ་པའི་དེ་ནི། བར་གྱི་དེ་ནི་ཕྱིན་ཅི་ལོག་པའི་བློ་སྣ་མཐའ་དག། བདེར། འགགས་པར་བྱིན་གྱིས་བརླབ་ཏུ་གསོལ། རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ། ད་དེ་འདྲའི་གི། ཆོས་ཉམས་ལེན་བྱེད་ཡོང་དུས་སྒང་ལ། ཨ་ནི་བར་ཆད། ཕྱིའི་བར་ཆད། དེ་ནི་ཡུལ་དམག་འཁྲུག་ཡོང་བ་སོ་སོ་བསྡད་བཟོད་མེད་པ་འདྲ་བོ། ལུང་པའི་རྒྱལ་པོ་ཆོས་ལ་མི་དགའ་བ་འདྲ་བོ་དང་དེ་འདྲས་ཡོད་ན་ཕྱིའི་བར་ཆད་རེད། སོ་སོ་ནས་ན་ཚ་གི་མནར་བདེ་བའི་འཕྲོད་བསྟེན་ཡག་པོ་མ་བྱས་བར་ཆད་རེད་པ་ད། འོ་ད། ད་མི་ཟ་དགུ་ཟ་སྐྱོ་པོ་ཅིག་ཟས་ནས། ཨ་ནི་སོ་སོ་མི་ན་དགུ་ན་ན་ཟས་སྐྱོ་རོ་མི་ཟ་དགུ་ཟ་ཟས་ཨ་ནི་མི་ན་དགུ་ན་ན་དེ་ནས་ཨ་ནི་ཆོས་ཉམས་ལེན་ཡག་པོ་ཡོང་གི་མ་རེད་པ། བྱས་ཙང། དེ་དེ་ནས་དེ་རེད། ནང་གི་བར་ཆད་དེ་རེད། ད་དེ་ནས་དེ་ཚོ་གཟུགས་པོ་ཐང་ཐང་ཡིན་པ་ཡིན་ན་ཡང་སེམས་དེ་ཆོས་ལ་འགྲོ་རུ་བྱེད་ཀྱི་མི་འདུག་ན་དེ་གསང་བའི་བར་ཆད་རེད། གསང་བ། ལོ་ད་མི་ཧ་མ་གོ་ཡ། གསང་བའི་བར་ཆད་དེ་རེད། འདི་ནས། སོ་སོ་ཕི་གའི། ཁྱིམ། ད་ང་ཚོ་འདྲ་པོ་ཅིག་ཡིན་ན་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། གང་ག་བློས་བཏང། དགེ་ཚུལ་སློང་བསྒྲུབས། འོ་འདུག་བྱས་ནས་མིས་ལྟ་གི་ཡིན་ན་ནི་གྲ་ཆགས་པོ་ཞེ་པོ་གོན་བསྡད་པ་འདྲ་པོ་ཅིག་ཡག་པོ་དཔེ་དངོས་གནས་ཕི་གའི་སེམས་དེ་ཡག་པོ་ཞེ་པོ་ཡོད་ཀྱི་རེད་བསམ་རེད་དེ་སོ་སོའི་སེམས་དེ་ཆོས་དང་མི་མཐུན་པ་རྒྱབ་འགལ་ཤ་སྟག་བསམ་བསྡད་ན་ད་དེ་གསང་བ་བྱེད་རྒྱུ་རེད་མ་གཏོགས་ཁྲོམ་བསྒྲགས་བྱས་བཞག་ན་ངོ་ཚ་གི་རོགས་དང་ཨེ་ཙི་མོ་ཙི་བྱས་ཙང་གསང་བའི་བར་ཆད་ཟེར་དེ་རེད། གསང་བའི་བར་ཆད་ཟེར་ད་དེ་གང་ག་ལྡོག་པར་བྱིན་གྱིས་བརླབ་ཏུ་གསོལ་ཟེར་དེ་བྱས། འོང་དེ་ནས། ད་དེ་ནས་གསོལ་བ་འདེབས་པ། དེ་ནས་ཕི་གའི་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད། འོ་ད་བཀའ་གདམས་ཕི་གའི་གཞུང་པ་བ། བཀའ་གདམས་དེ་ནས་ལམ་རིམ་པ། བཀའ་གདམས་མན་ངག་གི་བླ་མ་དེ་ཚོ་ལ་ཕར། དེ་ནས་ད་བླ་མ་གཅིག་གིས་གཅིག་གཅིག་གིས་བར་མ་ཆད་པར་གང་ཅིའི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནས། ཨོ་ད་དྲིན་ཅན་རྩ་བའི་བླ་མའི་བར་ལ་བླ་མ་གཅིག་གིས་གཅིག་གཅིག་གིས་བར་མ་ཆད་པ་དེ་རྒྱུན་བྱིན་རླབས་ཀྱི་རྒྱུན་དེ་ཡ་ནས་མར་སླེབས་ཏེ་ཆེ་བ་ལས་ཡ་ནས་མར་མར་མར་སླེབས་ནས་ཐག་རིང་རིང་རུ་འགྲོ་དུས་སྒང་ལ་ཨ་ནི་བྱིན་རླབས་དེ་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་རེད། ཆུ་དེ་མར་སོང་ན་ཐག་རིང་རུ་མར་འགྲོ་དུས་སྒང་ལ་ཨ་ནི་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག་བ་རི་སྒང་ནས་མར་མར་སླེབས་ཡིན་པས་དང་པོ་ཆུ་ཉལ་ལེ་ཉོལ་ལེ་ར་རི་སྒང་ནས་མར་དེ་ནས་གཅིག་གིས་གཅིག་གི་ཐོག་མར་མར་གང་ཚ་ཚིག་ཤོག་རོ་རོ་རོ་རོ་ཨ་ནི་ཆོག་ཆོག་ཆོག་ཆོག་ཆོག་ཟེར་མར་བབས་ཡོང་གི་འདུག་བ་འོ་ད་རྩ་བའི་བླ་མའི་ཁ་ཐུག་ནི་ད་བྱིན་རླབས་དེ་ཤུགས་ཆེན་པོ་ཞེ་པོ་སླེབས་ཡོད་རེད་སོ་སོ་ཡག་པོ་བྱས་ན་འང་དེ་རེད་འང་དེ་ནས་གསོལ་བ་འདེབས་འོ་ད་འོ་འདི་ད་གསོལ་འདེབས་ལན་གཉིས་གསུང་ཡ་འདི་འོ་ད་འདི་ནི་ཕི་གའི་ད་ལམ་རིམ་ཕི་གའི་དམར་ཁྲིད་ཀྱི་ལུགས་བླ་མ་གོང་མ་ཚོའི་ད་ཕྱག་ལེན་འདྲ་པོ་འདི་རེད་དེ་གསོལ་བ་བཏབ་གསོལ་བ་བཏབ་ཚར་སོང་ན་ཨ་ནི་ཕི་གའི་ཚོགས་ཞིང་ཕི་གའི་ཉེར་བསྡུ་བྱས་གང་ཅིའི་ཉེར་བསྡུ་བྱས་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ནས་འོད་ཟེར་འཕྲོས་ནས་མཐའ་འཁོར་གྱི་དེ་ནས་ཚོགས་ཞིང་གང་ག་ལ་དེ་ནས་ཡར་ཐིམ། ད་ལ་གང་ཆོས་བང་བྲིས་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཡང་དེ་ནས་སོ་སོའི། དེ་ནས་སྤྱི་གཙུག་གི་དེ་ནས་རྩ་བའི་བླ་མ་ལ་ཐིམ། འོ་ད་སྤྱི་གཙུག་གི་རྩ་བའི་བླ་མ་དེ་ལ་དེ་ནས་ཡང་གསོལ་བ་བཏབ། མཎྜལ་ཡན་ལག་བདུན་པ་ཕུལ། འོ་ད་དེ་ནས་ཕུར་ཚུགས་གསོལ་འདེབས་བྱས། ད་དེ་ནས་ལམ་རིམ་སྒོམ་གྱི་ཡིན་ན། ལམ་རིམ་གང་ག་སྤྱི་གཙུག་ལ་བླ་མ་ཡོད་བཞིན་དུ་ད་ལམ་རིམ་སྒོམ་དགོས་རེད་དཔང་པོ་གི་བཟོ་འདྲ་པོ། ལམ་རིམ་སྒོམ་སྟངས་དེ་ལབ་པའི་ཚེ་འདྲ་གོ། འོ་ད་ཅིག་གང་བྱུང་མང་བྱུང་བསམ་བློ་བཏང་ཡས་མ་རེད་ད་སྤྱི་གཙུག་ལ་བླ་མ་བཞུགས་བསྡད་ཡོད་ན་གང་བྱུང་མང་བྱུང་ཅིག་མ་རེད་གོ་ད། བླ་མའི་གསུང་བཤད་ནང་ལྟར་ཅིག་བསམ་བློ་བཏང་དགོས་རེད་གོ་ད་འོ་དེ་རེད། སྤྱི་གཙུག་ལ་བླ་མ་བཞུགས། ད་དེ་ནས། བཤེས་གཉེན་བསྟེན་པའི། ཕན་ཡོན། མ་བསྟེན་པའི་ཉེས་དམིགས། འོ་ད་དེ་རེད། བཤེས་གཉེན་བསྟེན་པའི་ཕན་ཡོན། བཤེས་གཉེན་བསྟེན་ན་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། ད་བླ་མའི་པི་ཀའི་གདམས་ངག་གསུང་ནས་ཉམས་སུ་བླངས་པ་ག་ཚོད་ཉམས་སུ་བླངས་པ་ཚོད་ཀྱིས་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་ཉེ་རུ། བླ་མ་ལ་པི་ཀའི་པི་ཀའི་དད་པའི་ཐོག་ནས་པི་ཀའི་མཆོད་པ་ཕུལ་ན་ག་ཚོད་པི་ཀའི་བསོད་ནམས་ཀྱི་ཚོགས་བསགས་རྫོགས་པ་དེ་ཚོད་ཀྱིས་དེ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་ཡག་དེ་རེད། ད་བླ་མ་མ་བསྟེན་ན་ནི་ཚོགས་མ་བསགས་ན་ནི་སངས་རྒྱས་ཀྱི་གོ་འཕང་ལ་རིང་རུ་རིང་རུ་འགྲོ་ཡག་དེ་ག་རེད། འོང་སྟེ་བྱེད། སང་ཉིན་དགེ་སློང་བློ་བཟང་ཚེ་རིང་ནས་ཚེ་འདས། རྨོ་མོ། ཁེང་སུ། ཆེད་དུ། འདུས་ཚོགས་སུ་མང་ཇ་དང་བཞེས་བག་སྐུ་འགྱེད་བཅས། འབུལ་ལམ་ཞུ་ཆོག་པ། ཚེ་འདས་དེ་ཉིད་ཀྱི་ཚེ་རབས། དེ་ནས་འདོད། ཇི་བསགས་སྡིག་ལྟུང་བྱང་ཞིང་དག་ནས་བླ་མེད་རྫོགས་བྱང་གི་གོ་འཕང་ལ་མྱུར་དུ་རེག་པ། ཐུགས་སྨོན་སྐྱབས་འཇུག་བརྩེ་བས་ཅི་ནས་ཡོང་བ་མཁྱེན་མཁྱེན་མཁྱེན་ཞེས་གསོལ་བ་འདེབས་པ་ལགས་སོ། ད་བཤད་པ་གསུམ་རེད་སོང་ང་ད་སང་ཉིན་ཡང་འགྱོ་བཤད་པ་བཤད་པ་བཞི་རེད། འོ་ད་ད་དེ་ནང་ད་ཅི་ནི་ད་བཤེས་གཉེན་བསྟེན་ཚུལ་ནི་མ། དམིགས་རྣམ་སྐྱོང་ནས་དམིགས་རྣམ་བཤར་སྒོམ་བྱས། ཨ་ནི་དེ་གང་དུ་དཔྱད་སྒོམ་དང་གི་ཤུལ་ཡིན་པ་དཔྱད་སྒོམ་བྱེད་སྟངས་ཀྱི་དཔྱད་སྒོམ་དེ་གནང་བ་རེད། གོང་དུ་གང་ཆོས་པ་ཐམས་ཅད་ཤར་ནས་དད་པ་ཅི་བྱས་ན་བཀའ་དྲིན་སྦྱོང་བར་འགྱུར། འོ་ལགས་སོ་དེ་ཡང་ཇི་སྐད་དུ་འཇམ་མགོན་བླ་མ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་གསུང་ལས། འོ་ད་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཚུལ་བཞིན་བསྟེན་པ་ལམ་གྱི་རྩ་བ་རུ་ལེགས་པར་མཐོང་ནས་འབད་པ་དུ་མ་ཡིས་གུས་པ་ཆེན་པོས་བསྟེན་པར་བྱིན་གྱིས་རློབས་ཞེས་གསུངས་པ་ནང་ལྟར་གྱི་ད་འོ་ད་ད་ལྟའི་པི་ཀའི་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་དེ་ནི་མི་ཡི་ལུས་རྟེན་བཟང་པོ་ཐོབ། མཇལ་བར་དཀའ་བའི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་མཇལ། འཕྲད་པར་དཀའ་བའི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་པའི་སྐབས་འདི་ལ། འོ་ད་དེ་ནི་དལ་བའི་རྟེན་ལ་སྙིང་པོ་ལེན་པ་ཅིག་བྱེད་དགོས་ཀྱི་འདུག་བསམ་པ་བྱས། ད་དེ་ལྟར་སྙིང་པོ་ལེན་པ་ལ་དེ་ནི་ད་གིན་ཞུས་པ་ནང་ལྟར་གྱི་ད་དགེ་བའི་བཤེས་གཉེན། འོ་ད་ཡང་དག་པའི་ཚད་དང་ལྡན་པའི་ད་དགེ་བའི་བཤེས་གཉེན་གྱི་བུ་གས་བསྟན། འོ་ད་དེ་ནས་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་འོ་ད་འོ་ད་ཡོན་ཏན་ཐམས་ཅད་འདི་ཕྱིའི་ལེགས་ཚོགས་ཐམས་ཅད་ཀྱི་དེ་ནས་གཞི་མ། འོ་ད་ལེགས་ཚོགས་ཐམས་ཅད་འབྱུང་བའི་གཞི་འོ་ད་དགེ་བའི་བཤེས་གཉེན་ཅིག་བསྟེན་ནས། འོ་ད་འོ་ད་ཚུལ་བཞིན་དུ་བསྟེན་ནས། ཨ་ནི་དགེ་བའི་བཤེས་གཉེན་གྱིས་པི་ཀའི་བསྟན་པའི་ལམ། འོ་ད་དེ་ནི། འོ་ད་དེ་ནི། མི་སློབ་པའི་ཟུང་འཇུག་གི་བར་གྱི་ལམ་རིམ་གྱི་རིམ་པ་དེ་ཚོ་དེ་སོ་སོའི་འོ་ད་ཐོས་བསམ་སྒོམ་ཉམས་སུ་བླངས་ནས། འོ་ད་ལྟ་སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནི་སངས་རྒྱས་ཀྱི་གོ་འཕང་འོ་ད་ཐོབ་པར་བྱེད་ཀྱི་ཡིན་བསམ་པ་བྱས། འོ་ད། འོ་ད་དེ་འདྲ་ཅིག་གི་དེ་ནི་ད། ཀུན་སློང། ཡག་པོ་ཅིག་བཅོས། ཀུན་སློང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པར་བྱས་ནས། རོ་བ་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་བསམ་པར་བྱས། ད་དེའི་ཆེད་དུ་དེ་ནི་ལམ་གྱི་རིམ་པ་དེ་ཚོ་སོ་སོའི་ཐོས་བསམ་སྒོམ་པ་ལ་དེ་ནི་བི་གའི་ད་བི་གའི་ཉན་དགོས་རོ་བ་ད་འོ་དེ་ཡིན་དུས་ད་བྱང་ཆུབ་ལམ་གྱི་རིམ་པའི་བི་གའི་ཆོས་བི་གའི་གསན་གྱི་ཡིན་བསམ་པར་བྱས་གང་གསན་པར་བྱ་བའི་དེ་ནི་དམ་པའི་ཆོས་འདི་ཡང་ཀའི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་དེ་ནི་ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། དཔལ་མཉམ་མེད་ཇོ་བོ་ཆེན་པོ་དང་འཇམ་མགོན་བླ་མ་ཆོས་རྗེ་ཆེན་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། འོ་ད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་དེ་ནི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པའི་ད་བྱང་ཆུབ་ལམ་གྱི་རིམ་པའི་ཆོས། འོ་ད་དེ་ནི་ལམ་གྱི་རིམ་པའི་དེ་ནི་ཁྲིད་ཕུལ་བས་བྱས་ནས་དེ་ལ་དེ་ནི་ས་བཅད་ཀྱི་དབང་དུ་བྱས་ན

འོ་ན་ཐུན་དང་ཐུན་མཚམས་བྱས་ད་དང་པོ་ཐུན་དངོས་གཞི་ཉམས་ལེན་བྱེད་པའི་སྒང་ལ་རོ་པ་ད་ཐུན་དེ་ལ་འོ་ན་དང་པོ་སྦྱོར་བའི་ཆོས་གཏོང་དགོས་རེད་སྦྱོར་ཆོས་འོ་ད་སྦྱོར་བའི་ཆོས་དྲུག་དེ་སྔོན་དུ་བཏང་འོ་དེ་ནས་ད་རོ་པ་ད་ཨ་ནི་དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ་ཟེར། ད་དང་པོ་སྦྱོར་བའི་ཆོས་དེ་ད་ཞུ་དགོས་ཡ་མི་འདུག། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། གཉིས་པ་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ལྡན་དུ་འཁོད་དེ་འོ་ད་ཀུན་སློང་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་དང་སེམས་བསྐྱེད་ཡག་པོ་ཅིག་བྱས། དེ་ནས་བཞི་པ་པི་ཀའི་ཚོགས་ཞིང་གསལ་བཏབ། ཚོགས་ཞིང་གསལ་ཡག་པོ་ཅིག་བཏབ་ཚར་སོང་ན་ཨ་ནི་ལྔ་པ་དེ་ནི་བི་ཀའི་བསགས་སྦྱང་གི་གནད་བསྡུས་པ་ཨོ་ད་ཡན་ལག་གནད་བསྡུས་པའི་དེ་ནི་ཡན་ལག་བདུན་པ་མཎྜལ་དང་བཅས་པ་དེ་ཚོ་བྱས་ཨོ་ད། ད་དེ་ནི་དྲུག་པ་དེ་གསོལ་བ་གདབ་པ་དེ་ནི་མན་ངག་བཞིན་དུ་ཨོ་ད་རྒྱུད་དང་འདྲེས་ངེས་སུ་བྱས་པ་ཨོ་ད། གསོལ་འདེབས་དེ་རེད་ད་དེ་འདྲས་ཀྱི་དེ་ནི་སྦྱོར་བའི་ཆོས་དྲུག་དེ་ག་དུས་ཡིན་ན་སྔོན་ལ་བཏང་བ་རེད། བཤེས་གཉེན་བསྟེན་ཚུལ་ནས་ད་སྒོམ་པའི་འགོ་བཙུགས་པ་ནས་སྦྱོར་ཆོས་དེ་སྦྱོར་བའི་ཆོས་དྲུག་དེ་སྔོན་ལ་བཏང་ཡ་རེད། སྔོན་བཏང་ཟེར་བ་ལ་འདོན་པ་འདོན་ཡ་གཅིག་པོ་མ་རེད་འདོན་པ་འདོན་འདོན་དགོས་རེད་ད་རེད་དེ་གཙོ་བོ་གཙོ་བོ་བི་ཀའི་ལག་ལེན་བསྟར་ནས་སྔོན་ལ་བཏང་ཡ་དེ་རེད་གནས་ཁང་བྱི་དོར་བྱས་པ་ནི་དཔེ་ན་གནས་ཁང་བྱི་དོར་བྱེད་ཡ་ལ་འདོན་པ་འདོན་ཡ་གལ་མི་འདུག་བ་གོ་ལག་པས་ད་བི་ཀའི་གཟུགས་པོ་བི་ཀའི་བི་ཀའི་སོགས་ད་གཡོ་འགུལ་འདྲ་བོ་བྱས་ནས་ད་གད་ཕྱིས་བྱེད་དགོས་རོ་བ་ད་འོ་དེ་རེད་འོ་དེ་ནི་མང་བ་བྱས་ནས་གཙོ་བོ་དེ་ནི། ལུས་དང་ངག་དང་ཡིད་ཀྱི་བེ་གའི་ལུས་ངག་ཡིད་གསུམ་གྱི་ཐོག་ནས་བེ་ཀའི་འབད་བརྩོན་གྱི་ཐོག་ནས་ད་སྦྱོར་བའི་ཆོས་དྲུག་དེ་སྔོན་དུ་བཏང། ཨ་ནི་བཤེས་གཉེན་བསྟེན་ཚུལ་དེ་སྒོམ་དགོས་རེད། ད་བཤེས་གཉེན་བསྟེན་ཚུལ་སྒོམ་པའི་སྒང་ལ་འདི་ནི་ད་སྦྱོར་བའི་ཆོས་དྲུག་པོའི་གཞུག་གུ་གཞུག་གུ་བེ་གའི་ཨ་ནི། ཚོགས་ཞིང་དེ་ཚུར་བསྡུས་ནས་རེད་པ་ད། ཨ་ནི་རང་གི་སྤྱི་བོ་དེ་ལ་འདི་ནི་དྲིན་ཅན་རྩ་བའི་བླ་མ་ཅིག་ཡོད་རེད་པ་ད་རང་གི་སྤྱི་བོར་དྲིན་ཅན་རྩ་བའི་བླ་མ། ཡག་དེ་ནི་གསོལ་བ་འདེབས་པའི་སྒང་ལ་མགོ་འདྲེན་གྱི་ཚུལ་འདྲ་བོ་བྱས་ནས་ཡར་ཞལ་སློག་ནས་ཚོགས་ཞིང་ལ་ཡར་ཞལ་སློག་ནས་ཡོད་བསྡད་པ་ཅིག་རོ། འོ་ད་དེ་ལ་དེ་ནི་ཚོགས་ཞིང་གི་སྒང་ག་ཚོ་བསྡུས་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ལ་བསྡུས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་དེ་ཡང་རང་གི་སྤྱི་གཙུག་གི་དྲིན་ཅན་རྩ་བའི་བླ་མ་ཞལ་བཞུགས་དུས་ཀྱི་རྣམ་པ་དེ་ལ་འོ་ད་དེ་རེད། ད་དེ་ནི་ད་སྤྱི་གཙུག་ལ་དེ་ནི་རང་གི་རྩ་བའི་བླ་མ་དེ་སྒོམ་བཞིན་པའི་ངང་ནས་ད་བཤེས་གཉེན་བསྟེན་ཚུལ་ཡིན་ན་ནི་བཤེས་གཉེན་བསྟེན་ཚུལ་དེ་སྒོམ་དགོས་རེད། བཤེས་གཉེན་བསྟེན་ཚུལ། དཔེར་ན་བཤེས་གཉེན་བསྟེན་ཚུལ་སྒོམ་དུས་སྒང་ལ་སོ་སོ་ལ་བཤེས་གཉེན་ག་ཚད་ཡོད་པ་དེ་ཧ་གོ་དགོས་རེད་པ། སོ་སོའི་བཤེས་གཉེན་ག་ཚད་ཡོད་མེད་རྒྱུན་ནས་ཧ་མ་གོ། བཤེས་གཉེན་བསྟེན་ཚུལ་སྒོམ་ཟེར་ནས་ལོགས་ག་ཁུག་ཁུག་ཅིག་ལ་སྒུག་བསྡད་ཡ་ཡོད་མ་རེད། ག་ཚད་སྒོམ་བསྡད་ཡ་བཅས་ཡོད་མ་རེད་སོ་སོའི་བཤེས་གཉེན་ག་ཚད་ཡོད་བླ་མ་ག་ཚད་ཡོད་ཟེར་བ་དེ་རྩི་ཡོང་རེད་འོ་དེ་ཟེར་དུས་བི་གས་བླ་མ་ག་ཚད་ཡོད་ནས། འོ་ད། བཅུ་བཅོ་ལྔ་ཉི་ཤུ་སུམ་ཅུ་ག་ཚད་ཡོད་ནས། དེ་ནས་སོ་སོའི། སྤྱི་གཙུག་གི་བླ་མའི་ཐུགས་ཀ་ནས་ཕར་འོད་ཟེར་ཕར་འཕྲོས། འོད་ཟེར་ཕར་འཕྲོས་ནས་མདུན་དེ་ལ་བླ་མ་ག་ཚད་ཡོད་ནའོ་དེ་བཞུགས། འོ་ད། དེ་བཞུགས་ཚུལ་ཞལ་སོ་སོ་ལ་ཞལ་སློག་ལ་བསྡད། ཨོ་ད་དེ་ལ་ཕར་མཇལ་ནས། ད་ཕར་མཇལ་ནས་ད་འདི་བི་གས། ཨ་ནི་དགེ་བའི་བཤེས་གཉེན་བསྟེན་པའི་ཕན་ཡོན། མ་བསྟེན་པའི་ཉེས་དམིགས། མ་བསྟེན་པ་ད་བསྟེན་ཚུལ་ལོག་པའི་ཉེས་དམིགས། ཨོ་ད་བསམ་པའི་བསྟེན་ཚུལ་སྦྱོར་བའི་བསྟེན་ཚུལ། ཨོ་ད་དེ་ཚུལ་མ། རེད་པ་ད། ཨ་ལས་དང་པོ་གཞི་བཞག་འདྲ་པོ་མ་བྱས།

དགེ་བའི་བཤེས་གཉེན་བསྟེན་ན་ཕན་ཡོན་ཡོད་རེད། དེ་བསྒྲུབ་བྱ་བྱས་ནས་ཡོད་པའི་ད་ག་རེ་ག་རེ་རེད། ཨ་ནི་བསྟེན་ན་དེ་འདྲ་དེ་འདྲ་ཡོད་རེད་ཕན་ཡོན་འདི་ཡོད་རེད་སངས་རྒྱས་ཀྱི་གོ་འཕང་ལ་ཉེ་གི་འོ་ད་རྒྱལ་བ་རྣམས་དགྱེས་པར་འགྱུར་གྱི་རེད་བདུད་དང་སྡིག་གྲོགས་ཀྱིས་ཚུགས་ཀྱི་མ་རེད། ཨ་ནི་དེར་ལུང་འདི་འདྲ་དེ་འདྲ་ཡོད་རེད་རྒྱུད་ནང་ལ་འདི་འདྲ་ཡོད་རེད་མདོ་ནང་ལ་འདི་འདྲ་ཡོད་རེད་བླ་མའི་གསུང་གི་བི་གའི་ཨོ་ད་མན་ངག་གི་ནང་ལོར་འདི་འདྲ་ཡོད་རེད་མཐའ་ན་དེ་ནི་བི་གའི་གཏམ་རྒྱུད་ནང་ལ་འདི་འདྲ་ཡོད་རེད་སྒྲུང་ནང་ལ་འདི་འདྲ་ཡོད་རེད་རེད་པ་ད། དཔེ་འདྲ་པོ་འདི་འདྲ་ཡོད་རེད་ཟེར་བ་དང་བཤེས་གཉེན་བསྟེན་ན་ཕན་ཡོན་ཡོད་པ་དེ་བསྒྲུབ་བྱར་བཟུང་ནས་ད་དེའི་སྒང་ལ་ལུང་རིག་གང་དགའ་བསྐོལ་ཡ་དེ་རེད་མ་གཏོགས། དང་པོ་གཞི་ནས་བརྟག་དཔྱད་བཤེས་གཉེན་བསྟེན་ན་ཕན་ཡོན་ཡོད་པ་ཡིན་དང་བཤེས་གཉེན་བསྟེན་ན་ཕན་ཡོན་མེད་པ་ཡིན་དང་བརྟག་དཔྱད་བྱེད་སྟངས་དེ་མ་རེད། རེད་པ་ད་བློ་ཡུལ་ལ་བཤེས་གཉེན་བསྟེན་ན་ཕན་ཡོན་ཡོད། ད་དེ་ཡོད་པའི་གི་ཐོག་ལ་ད་རྒྱུ་མཚན་དཔྱད་སྒོམ་བྱེད་དགོས་རེད་མཁྱེན་སོང་ང། དཔེར་ན་ཕྱིན་ཅི་ལོག་ང་ཚོ་དཔྱད་སྒོམ་བྱེད་དུས་སྒང་ལ་དཔེར་ན། སོ་སོ་རེད་པ་ད་ཅིག་ཕོར་པ་འདྲ་བོ་སྙིང་རྗེ་བོ་ཅིག་སོ་སོ་ཆགས་ས་གི་ཅིག་ཡོད་ན་དེ་སྙིང་རྗེ་བོ་ཡོད་པ་གཞི་བཞག་བྱེད་དགོས་རེད་པ་ད། ཕོར་པ་དེ་སྙིང་རྗེ་བོ་ཡོད་པ་གཞི་བཞག་བྱས་དུས་དེ་ལ་སོ་སོ་བེད་སྤྱོད་ཅིག་བཏང་ད་གཞི་ནས་འདི་སྙིང་རྗེ་བོ་ཡིན་སྟངས་ད་ད་འདི་གོང་ཆེན་པོ་ཡིན་སྟངས་ཨ་ནི་ད་འདི་ཅིག་ཅིག་རེད་ཟེར་མ་འདུག་རེད་པ་ད།

ཁྱེད་རང་ཚོ་རེད་ད་བླ་མ་སངས་རྒྱས་ཡིན། ཡིན་པ་དེ་གཞི་བཞག་ནས་བླ་མ་སངས་རྒྱས་རེད་ཟེར་བསྒྲུབ་བྱ་བྱས་ད་དེའི་སྒང་ལ་ཨ་ནི་ལུང་རིགས་པས་སྒྲུབ་ཡ་དེ་རེད་དཔྱད་སྒོམ་གཙོ་བོ་འདྲ་པོ་དེ་འདྲ་ཡིན་པ་འདྲ་དཔྱད་སྒོམ་གཙོ་བོ་དེ་མེད་ན་རྟོག་ཅིང་དཔྱོད་པའི་རྟོག་གེ་བ་ཨ་ནི་དེ་ལ་སྦྱོར་བའི་དངོས་གྲུབ་རིང་ཟེར་རྒྱུད་ནང་ལ་གསུང་བྱ་ཡ་དེ་རེད་བ་ད་འདི་ནི།

དེ། དེའི་གི་དེ་ནས་སྔགས་ལ་ཡིན་ན་སྦྱོར་བའི་དངོས་གྲུབ་དེ་རིང་གི་རེད། ཡང་ན་བླུན་པོ་དད་པ་བརྟན་དེ་ལ་སྦྱོར་བའི་དངོས་གྲུབ་ཉེ། རེད་པ་དང། ཨ་ནི་ཆོས་རྣམས་ཀྱི་གནས་ལུགས་དཔེ་རྟོགས་མཁན་གྱི་མཁས་པ་ཚོ་ལ་སྦྱོར་བའི་དངོས་གྲུབ་ཉེ་བ་རེད། རེད་པ་དང། ཡང་ན་བླུན་པོ་དད་པ་བརྟན་དེ་ལ་སྦྱོར་བའི་དངོས་གྲུབ་ཉེ། རྟོག་བྱེད་སྤྱོད་པའི་རྟོག་གེ་བ་དེ་ལ་སྦྱོར་བའི་དངོས་གྲུབ་རིང། ཅེས་རྟོག་གེ་བ་ཟེར་དུས། བླ་མ་ཞེས་བླ་མ་སངས་རྒྱས་ཡིན་ནམ་མིན་ནམ་ཟེར་བརྟག་དཔྱད་བྱེད་དེ་ཅི་རོ་དེ་ལ་རྟོག་གེ་བ་ཟེར་གི་རེད་ད་བླ་མ་སངས་རྒྱས་རེད་ད་ཡིན་པའི་རྒྱུ་མཚན་ལུང་འདི་རེད་རིགས་པ་འདི་རེད་དཔེ་འདི་རེད་དེའི་ཐོག་ལ་མཐའ་སྐོར་རེ་ཀོ་བྱས་ནས་ཡིན་པའི་ཕྱོགས་དེ་ལ་ཨ་ནི་དེ་དཔྱད་སྒོམ་ཆགས་ཀྱི་རེད་དེ་དཔྱད་སྒོམ་ཆགས་ནས་དེ་བརྟག་དཔྱད་ག་ཚོད་བྱས་ན་ཁུ་བྷི་གས་ཡག་རུ་ཡག་རུ་འགྲོ་ཡ་མ་འགྲོ་ཡ་མ་རོ་བ་འོ་དེ་རེད། ཨོ་དེ་རི་འདྲ་བོ་རེད་བླ་མ་སངས་རྒྱས་མ་ཡིན་པའི་ཕྱོགས་ལ་དཔྱད་པ་བྱེད་དགོས་ཡ་ཡོད་མ་རེད་མ་ཡིན་པ་དང་པོ་ང་ཚོ་སྣང་བསྡད་ཡོད་རེད་ཐ་མལ་པ་ཤ་སྟག་སྣང་བསྡད་ཡོད་རེད་རོ་ད་དེ་ལ་སྣོན་པ་སྦྱར་དགོས་ཡ་གལ་ཡོད་མ་རེད་སྣོན་པ་སྦྱར་བ་ཡིན་ན་ཁོ་དང་པོ་ནས་ཡོད་པ་ཡིན་ཙང་སྣོན་པ་ཏེས་ཀྱིས་སྦྱར་ན་རྣམ་རྟོག་ཆེ་རུ་ཆེ་རུ་འགྲོ་གི་རེད་ཨོ་དེ་ཡིན་དུས་གང་ལ་ད་དཔྱད་པ་བྱེད་སྟངས་དེ་དཔེ་དཔྱད་སྒོམ་བྱས་ནས་ཨོ་འདུག་ཟེར་རེད་དེ་ཡིན་དུས་དང་པོ་འདི་རེད་བ་ད་ཨོ་ད་དེ་ནས་ད་དགེ་བའི་བཤེས་གཉེན་བསྟེན་དགོས་པ། དགེ་བའི་བཤེས་གཉེན། དཔེར་ན་ཚེ་འདི་གི་དེ་ནས་མིག་གིས་བལྟས་ནས་བྱས་ཆོག་རྐང་པ་སྤོ་ས་ཡོད་པ་ལག་པས་ཐུག་ཡ་ཡོད་པ་གི་ཤིང་བཟོ་དང་རྡོ་བཟོ་དང་ཨོ་ད་ཁ་ལག་བཟོ་ཡ་དང་ཨོ་ད་ཞལ་ཐང་བྲི་ཡ་དང་དེ་ཚོ་ལ་ཡང། ཅིག་བསྟེན་དགོས་ཀྱི་འདུག་བ། རེ་བ་ད་ཁོ་བསླབ་མཁན་ཞིག་རེ་བ་ད་དགེ་རྒན་ཞིག་བསྟེན་དགོས་ཀྱི་འདུག་བ་བསླབ་མཁན་ཞིག། དེ་མ་བསྟེན་ན་ཡོང་གི་མི་འདུག་བ་སོ་སོ་ཤེས་ཀྱི་མི་འདུག་བ། ཨོ་དེ་ནང་ལྟར་གྱིས་དེ་མ་དེ་འདྲ་ཡིན་ན་ད་ང་ཚོ་བི་གས་འགྲོ་མ་མྱོང་ས་འོ་ད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལམ་གྱི་རིམ་པ་དེ་ལ་བགྲོད་པ་ལ་རོ་གདའ་སོ་སོ་འགྲོ་འདོད་མེད་ན་ནི་དེ་ག་རེད་མ་གཏོགས་ལམ་གྱི་རིམ་པའི་ཐོག་ལ་འགྲོ་འདོད་ཅིག་ཡོད་པ་ཡིན་ན་ད་དགེ་བའི་བཤེས་གཉེན་ཞིག་བསྟེན་དགོས་རེད། དགེ་བའི་བཤེས་གཉེན་ཞིག་མ་བསྟེན་རུང་དེ་དགེ་བའི་བཤེས་གཉེན་ཞིག་མ་བསྟེན་ན་ལམ་དེ་ལ་ཞུགས་ཐུབ་གི་མ་རེད་རོ་གདའ། མི་དགེ་བའི་བཤེས་གཉེན་ཞིག་དང་འཕྲད་ན་ཨ་ནི་ལམ་ལོག་པ་ཆགས་འགྲོ་གི་རེད། ལམ་གོལ་བ་ལམ་ཕྱིན་ཅི་ལོག། ལམ་ལོག་པ། རོ་ད། འོ་དེ་ཡིན་དུས་གང་ལ་དང་པོ་བཤེས་གཉེན་བསྟེན་དུས་བརྟག་དཔྱད་ཡག་པོ་བྱེད། དགེ་བའི་བཤེས་གཉེན་བསྟེན་ཟེར་ན་བླ་མ་བསྟེན་ཟེར་ན། བོད་ཀྱི་ཆོས་ཀྱི་དགེ་རྒན་བསྟེན་ཟེར་ན་གཅིག་པ་རེད་བ། དེ་ཡིན་དུས་བརྟག་དཔྱད་ཡག་པོ་ཅིག་བྱེད་དགོས་རེད་སོ་སོ་གིས། ག་དེ་བྱེད་དགོས་ཟེར་ན་བོད་ཀྱི་བླ་མ་དེས་བོད་ཀྱི་དངོས་གནས་ཀྱི། ཆོས་ཕྱིན་ཅི་མ་ལོག་པ་ཅིག་གསུང་མཁན་རེད་འདུག་མི་འདུག་བྱུང་ན་པི་ཀའི་ལམ་ཆ་ཚང་བ་འདྲ་པོ་པི་ཀའི་བསྟན་གནང་མཁན་ཅིག་རེད་འདུག་རེད་མི་འདུག་རེད་བ་ད་སྒོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་ལམ་ཆ་ཚང་དེ་མ་གཏོགས་ད་འདྲ་མི་འདྲ་མི་འདྲ་བྱ་དགོས་ཡ་ཡོད་མ་རེད་རེད་བ་ད། སྒོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་དེ་ཆ་ཚང་ཅིག་བསྟན་ཐུབ་མཁན་ཅིག་རེད་འདུག་མི་འདུག་ད་དེ་བསྟན་ན་ཨ་ནི་སོ་སོ་གི་དེ་བཤེས་གཉེན་བསྟེན་ཚུལ་དེ་སོ་སོས་ཡག་པོ་བྱས་ཐུབ་ས་རེད་ཐུབ་ས་མ་རེད་འདུག་ཟེར་བྱས་ནས་བརྟག་དཔྱད་བྱས། སོ་སོ་པི་ཀའི་ཆོས་མ་ཞུས་གོང་དེ་ལ། ཆོས་འབྲེལ་མ་ཐོབ་པའི་གོང་དེ་ལ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡེ་ནས་རྒྱ་གར་ནས་ཕར་བླ་མ་གསེར་གླིང་པའི་སྐུ་མདུན་ལ་བཅར་ནས་མ་གཞི་ད་མཚན་ཉིན་གང་གཱ་ཆེན་ཡེ་ནས་པི་ཀའི་ཕེབས་པར་བ་ད་ཟླ་བ་བཅུ་གསུམ་གྱི་རིང།